ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་གསུམ་ལ་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་རྒྱས་པར་སྲུང་བརྩི་ཞུས་ཡོད། ཕྱི་ཟླ་བདུན་པའི་ཚེས་བདུན་རེས་གཟའ་སྤེན་པ་ཉིན་སིད་ནི་བོད་རིགས་མཐུན་ཚོགས་ཀྱི་གོ་སྒྲིག་འོག་བོད་རིགས་ལྔ་བརྒྱ་ལྷག་ཙམ་མེག་གྷལ་ལ་བུ་མོའི་སློབ་གྲྭར་སྐུའི་འཁྲུངས་སྐར་སྲུང་བརྩི་ཞུས་ཡོད། དེ་ཡང། འདི་ལོའི་སྐུའི་འཁྲུངས་སྐར་དང་སྟབས་བསྟུན་ནས་ཨོ་སྟྲེ་ལི་ཡའི་ནང་ཡོད་པའི་བོད་མི་རྣམས་ཀྱིས་ཨོ་སི་ཀྲི་ལི་ཡའི་གཞུང་དང་མི་དམངས་རྣམས་ལ་ཐུགས་རྗེ་ལེགས་འབུལ་ཆེད་དུས་ཡུན་རིང་པོར་བོད་མི་རིགས་ལ་དངོས་ཤུགས་བརྒྱུད་གསུམ་ནས་རྒྱབ་སྐྱོར་དང་ཐུགས་ཁུར་གནང་མཁན་གྱི་ས་གནས་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་གནད་ཡོད་མི་སྣ་ཁག་ལ་ཐུགས་རྗེ་ཆེ་ཞུས་པའི་ཐོག་གཟེངས་རྟགས་དང་ཕྱག་འཁྱེར་ཕུལ་ཡོད། ཨོ་སི་ཀྲི་ལི་ཡའི་སྐུ་ཚབ་དོན་གཅོད་ལྷག་པ་མཚོ་སྐོར་ལགས་ཀྱིས་འདི་ལོའི་འཁྲུངས་སྐར་སྐོར་འགྲེལ་བརྗོད་གནང་བར། རྩ་བའི་འདི་རེད། ད་རྒྱལ་བ་རིན་པོ་ཆེ་སྐུའི་འཁྲུངས་སྐར་ཟེར་དུས་ཙམ་པ། ལོ་རྟག་པར་རེ་བཞིན་ང་ཚོ་བོད་པ་ཚོ་སྲུང་བརྩི་བྱེད་དགོས་ཡག་གི་དེ་འདྲ་ཅིག་ད་བོད་པ་བོད་པ་ཚོ་གི་སེམས་གཏིང་ནས་རྦད་དེ་དང་ལེན་ཆེན་པོའི་ངང་ནས་ཨེ་ནི་སྲུང་བརྩི་བྱེད་ཀྱི་ཡོད་རེད། ད་ལྷག་པར་དུ་ད་ཕྱི་ལུགས་དང་འབྲེལ་བའི་ཐོག་ནས་ཨེ་ནི་རྒྱལ་བ་རིན་པོ་ཆེ་སྐུའི་འཁྲུངས་སྐར་དེ་ད་འཛམ་བུ་གླིང་ནས་བོད་པ་ག་པར་ཡོད་ན་དེ་བྱེད་དགོས་པ་རེད། ད་ཨོ་སི་ཀྲུ་ལི་ཡ་ལ་ཆ་བཞག་པ་ཡིན་ན་ང་ཚོ་བོད་རིགས་མཐུན་ཚོགས་ས་གནས་བདུན་བརྒྱད་དགུ་གཅིག་ལ་ཡོད་རེད། འདིའི་ནང་ལོགས་ལ་ཡ་དོན་གཅོད་ལས་ཁུངས་ཀྱི་ང་ཚོ་བོད་རིགས་མཐུན་ཚོགས་རྒྱལ་ཡོངས་བོད་རིགས་མཐུན་ཚོགས་ཡོད་རེད་ཨེ་ནི་དོན་གཅོད་ལས་ཁུངས་རེད་དེ་ཚོའི་གི་འགན་འཛིན་ལྷན་ཚོགས་ནང་ལོགས་ལ་ཐག་གཅོད་བྱས་པ་གཞིར་བཟུང་གིས་སྲུང་བརྩི་བྱེད་པ་རེད། ད་ད་ལོ་དགུང་གྲངས་བརྒྱད་ཅུ་གྱ་གསུམ་གྱི་འདི་ལོའི་དུས་ཚིགས་འདི་དང་ཨེ་ནི་ཨོ་སི་ཀྲུ་ལི་ཡ་གཞུང་མང་གཉིས་ལ་བཀའ་དྲིན་རྗེས་དྲན་གྱི་དུས་དྲན་འདི་ཉིད་གཉིས་དུས་གཅིག་ལ་མཉམ་དུ་སྲུང་བརྩི་བྱས་པ་རེད། དེ་བྱས་རྗེས་ཨེ་ནི་ས་གནས་ཀྱི་བོད་རིགས་མཐུན་ཚོགས་ཁོང་ཚོས་དམིགས་བསལ་གྱི་ཐུགས་ཁུར་ཆེ་བཞེས་བྱས་རྗེས་ད་རེས་སྐུ་མགྲོན་མང་པོ་ལ་མགྲོན་ཤོག་ཕུལ་ནས་ད་རིང་དེ་ཕེབས་པ་རེད་དེ་རིང་གར་སོང་བ་ད་མི་ཁོང་རྣམ་ཚོ་སྐུ་ལས་བསྐྱོན་པའི་གི་མི་ཚང་མས་ང་ཚོ་བོད་པ་མ་ཡིན་པའི་སྐུ་མགྲོན། བོད་པ་ལ་ལོ་མང་པོའི་རིང་ལ་ཡར་རོགས་བྱེད་མཁན་དེ་ཚོ་སྐུ་མགྲོན་མང་པོ་ཕེབས་འདུག་བ། དེ་བྱས་དུས་ཙམ་པ་ད་ལོ་ཡག་པོ་ཞེ་དྲག་བྱུང་སོང་ཟེར་བྱས་བྱས་ང་འདི་ང་རའི་བསམ་ཚུལ་དེ་ཡིན། དེ་བཞིན Victoria བོད་རིགས་མཐུན་ཚོགས་ཀྱིས་ཀྱང་ཉིན་དེར་སྐུའི་འཁྲུངས་སྐར་སྲུང་བརྩི་ཞུས་ཡོད་པས། བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་བློ་བཟང་ཁང་གསར་ལགས་ཀྱིས་འགྲེལ་བརྗོད་གནང་བར། ཨ་ནི་དེ་རིང་ང་ཚོ་རྒྱལ་བ་རིན་པོ་ཆེའི་འཁྲུངས་སྐར་དགུང་ལོ་བརྒྱད་ཅུ་གྱ་གསུམ་ཕེབས་པའི་འཁྲུངས་སྐར་སྲུང་བརྩི་ཞུ་གི་ཡོད་ཨ་ནི་ད་ལྟའི་ཆར་བོད་མི་ཕལ་ཆེར་སུམ་བརྒྱ་ལྷག་ཞིག་ཕེབས་བཞག་ཨ་ནི་དེ་ནས་སྐུ་མགྲོན་ཉི་ཤུ་ལྷག་ཞིག་བྱས་ཨ་ནི་དེ་རིང་ང་ཚོ་ཉིན་གང་གི་མཛད་སྒོ་ཞིག་དེ་འདྲ་ཅིག་ཡོད་རེད་རྒྱལ་བ་རིན་པོ་ཆེའི་འཁྲུངས་སྐར་འདི་ད་ང་ཚོ་ད་ཆུང་དུས་ནས་ད་རྒྱལ་བ་རིན་པོ་ཆེའི་འཁྲུངས་སྐར་འདི་ད་གལ་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད་ད་རྒྱལ་བ་རིན་པོ་ཆེའི་ང་ཚོའི་བླ་ན་མེད་པའི་དབུ་ཁྲིད་དང་ཨ་ནི་ད་བོད་པའི་གི་མགོན་སྐྱབས་ཡིན་འདུག་ཨ་ནི་རྒྱལ་བ་རིན་པོ་ཆེའི་འཁྲུངས་སྐར་འདི་ད་འོ་འདོག་ལོ་ལྟར་རེ་ཨ་ནི་གུས་མ་ཆེ་བ་ད་ཨ་ནི་སྲུང་བརྩི་ད་ལོ་གཅིག་ནང་ལོ་ལ་དུས་ཆེན་གལ་ཆེ་ཤོས་དེ་ཆགས་ཡོད་རེད་ཨ་ནི་ལོ་ལྟར་རེ་སྲུང་བརྩི་ཞུ་གི་ཡོད་རེད་ཞུས་ཡིན། སྐུའི་འཁྲུངས་སྐར་དུས་ཆེན་ནི་འཛམ་གླིང་ན་ཡོད་པའི་བོད་རིགས་ཚང་མར་དགའ་སྤོབས་སྐྱེ་དགོས་པའི་དུས་ཆེན་ཁྱད་པར་ཅན་ཞིག་ཡིན་པས Sydney ན་ཡོད་པའི་བོད་རིགས་འགའ་ཤས་ལ་ཁོང་རྣམས་ཀྱི་གོང་ས་མཆོག་དགུང་གྲངས་བརྒྱད་ཅུ་གྱ་གསུམ་ལ་ཕེབས་པའི་འཁྲུངས་སྐར་ཉིན་མོར་ཚོར་བ་དང་རེ་འདུན་གང་ཡོད་མེད་སྐོར SBS བོད་སྐད་སྡེ་ཚན་ལ་འགྲེལ་བརྗོད་གནང་བར། ད་ད་རིང་གོང་ས་མཆོག་ནས་དགུང་ལོ་བརྒྱད་ཅུ་གྱ་གསུམ་ལ་ཕེབས་སྐུའི་འཁྲུངས་སྐར་དེ་ད་སིད་ནི་ལ་ཡོད་པའི་བོད་རིགས་བོད་རིགས་དེ་ཚོ་གིས་ད་སྲུང་བརྩི་ཞུས་ཡོད་རེད་ཨ་ནི་དེ་ལ་ཚོར་བ་ག་འདྲ་རེད་ཞུས་ན། འོ་ད་ཚོར་བ་ད་བསམ་གྱིས་མི་ཁྱབ་པའི་གང་ད་ཚོར་བ། དགའ་པོ་དང་དེ་ནང་བཞིན་ད་ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས། ཨ་ནི་ད་བོད་མི་ཡོངས་ཀྱི་ད་རྩ་བའི་བླ་མ་ཆགས་བསྡད་ཡོད་རེད་ག་ད་ཨ་ནི་ཁོང་ད་ད་ཁོང་ལ་དགུང་གྲངས་བརྒྱད་ཅུ་གྱ་གསུམ་ད་ག་ད་ཕེབས་པའི་ག་ད་སྐུ་ཡི་ག་ད་ནི་འཁྲུངས་སྐར་སྲུང་བརྩི་ཞུས་སོང་པ་ལ་ཨ་དེ་མཉམ་དུ་ད་བོད་པ་ཚང་མ་མཉམ་དུ་བཅར་ཡ་བྱུང་བ་དེ་དགའ་པོ་ཞེ་པོ་བྱུང་སོང་ཨ་ནི་ལྷག་པར་དུ་ཨ་ད་ག་ད་ད་གོང་ས་མཆོག་ད་ག་ད་དགུང་ལོ་ཡ

བཙན་བྱོལ་གཞུང་བཀའ་དྲིན་གྱིས་ནི་ང་ཚོ་དེ་ཆུ་ཚོད་ཙམ་པ་མང་པོ་ཅིག་ལས་དོན་ཡོད་ཙང་དེ་ལ་བརྟེན་ནས་ང་ཚོ་དེ་རིང་དེ་མཉམ་ཞུགས་བྱས་ནས་ཨ་ནེ་མི་ཚང་མ་གི་དངོས་གནས་དྲང་གནས་ཀྱི་གོང་ས་མཆོག་གི་སྔོན་མ་གསུངས་པའི་ནང་བཞིན་ངེད་ཀྱི་སྐྱེས་སྐར་ལ་ཡ་བྱ་དགའ་ཡག་ཤོས་ཨ་ནེ་ཁྱེད་རང་ཚོ་མཐུན་ལམ་བྱས་དེ་ཡིན་སེམས་པ་བཟང་པོ་དང་མཐུན་ལམ་ཡིན་ལབ་པའི་ནང་བཞིན་གྱི་ང་ཚོ་དེ་རིང་མི་ཚང་མ་ཨ་ནེ་ཚ་ཚ་འུར་འུར་ངང་ནས་གང་དགའ་མཉམ་ཞུགས་མཉམ་རུག་ཕྱག་སྦྲེལ་མཉམ་འབྲེལ་བྱས་ནས་དཔེ་མ་སྲིད་ཡག་པོ་བྱུང་སོང་བྱས་ཙང

དངོས་འབྲེལ་ང་རང་ངོས་ནས་ནི་ཨོ་སི་ཀྲུ་ལི་ཡའི་གཞུང་དང་ཨོ་སི་ཀྲུ་ལི་ཡའི་མི་མང་ཚང་མ་ལ་ནི་ཐུགས་རྗེ་ཆེ་གནང་ལན་དེ་མ་བྱས་པས་ང་ཚོས་ད་ལྟ་བོད་མི་ཡོངས་ཀྱི་ད་ལྟ་ཨོ་སི་ཀྲུ་ལི་ཡའི་ཡོད་པའི་བོད་ཚང་མ་གི་སྐུ་ཚབ་ཞུ་བྱས་ནས་ང་རང་གི་ནི་ཨོ་སི་ཀྲུ་ལི་ཡའི་གཞུང་ལ་ཡ་ཐུགས་རྗེ་ཆེ་གནང་དང་ནི་མི་སྒེར་བ་རེ་རེ་ངོས་རེ་ནས་ནི་ད་མོ་ཏྲ་ལེབ་ཉེན་ད་ལྟ་ག་རེ་རོགས་པ་བྱེད་ཀྱི་ཡོད་ན་དེ་ཚང་མ་ལ་ཡ་ཐུགས་རྗེ་ཆེ་གནང་ཞུ་ཡ་ཡིན་དངོས་གནས་སྙིང་ཐག་པ་ནས་བཀའ་དྲིན་ཆེན་པོ་ཞེ་དྲག་རེད།

ཡང་དེ་མ་ཟད་སྐུའི་འཁྲུངས་སྐར་དང་སྟབས་བསྟུན་ནས་བོད་རིགས་རྣམས་ཨོ་སྟྲེ་ལི་ཡའི་གཞུང་གི་སྐྱབས་བཅོལ་ལས་གཞི་བརྒྱུད་ཨོ་སྟྲེ་ལི་ཡར་གཞིས་ཆགས་ནས་ལོ་ཉི་ཤུ་ཧྲིལ་པོ་འཁོར་བའི་བོད་མི་འགའ་ཤས་ཀྱིས་ཨོ་སྟྲེ་ལི་ཡའི་གཞུང་དང་མི་མང་རྣམས་ལ་བཀའ་དྲིན་རྗེས་དྲན་ཚུལ་དུ་ཐུགས་རྗེ་ཆེ་ཞེས་བརྡ་ལན་གནང་བ། ཨ་ནི་ད་ད་རིང་འཁྲུངས་སྐར་དང་སྟབས་བསྟུན་ནས་ཨ་ནི་ད་ལྟའི་ཨོ་སི་ཀྲི་ལི་ཡའི་ནང་ལོ་ལ་ད་བོད་པ་སྐྱབས་བཅོལ་བ་ད་ཨོ་སི་ཀྲི་ལི་ཡའི་གཞུང་རང་གིས་འདི་བོད་པ་སྐྱབས་བཅོལ་བ་ལེན་ཡ་དེ་འགོ་བཙུགས་ནས་ཡང་ལོ་ཉི་ཤུ་གཅིག་འགྲོ་ཡ་ག་ཅིག་དེ་བས་ནི་སྲུང་བརྩི་བྱེད་ཀྱི་ཡོད་རེད་ཨ་ནི་དེ་དེ་ཙམ་པ་ཨ་ནི་ཨོ་སི་ཀྲི་ལི་ཡའི་གཞུང་ལ་ཅིག་ཐུགས་རྗེ་ཆེ་ཞུ་ཡ་ག་ཅིག་ནི་བོད་རྒྱུ་ག་རེ་ཞེ་ན། ད་རྒྱལ་བ་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་གྱི་ངོས་ནས་ད་ལོ་རྒྱུས་ནང་མ་བལྟས་པའི་ནང་ང་ཚོ་ད་རེས་དེ་སླེབས་ནས་ད་ཨོ་སི་ཀྲི་ལི་ཡ་སླེབས་ནས་ལོ་ཉི་ཤུ། བོད་པ་དེ་ཚོ་སྐྱབས་བཅོལ་སླེབས་ནས་ལོ་ཉི་ཤུ་ཙམ་ཕྱིན་པ་རེད། ད་དེའི་ཐོག་མར་རྒྱལ་བ་རིན་པོ་ཆེ་གིས་ཨ་ནི་དེ་དེ Australia གཞུང་ལ་འབོད་སྐུལ་ཞུས་ནས་ངའི་མི་མང་པོ་ཞིག་རྒྱ་གར་ལ་ཡོད་ད་དེའི་འཚོ་བ་དཀའ་ངལ་དེ་འདྲ་ཞིག་འདུག་ནས་འབོད་སྐུལ་ཞུས་ནས་རྒྱལ་བ་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་གྱི་བརྟེན་ནས་ང་ཚོ་དེ་སླེབས་པ་རེད། ཨ་ནི་སླེབས་པ་ཙམ་མི་མི་རྒྱལ་བ་རིན་པོ་ཆེ་གིས་འབོད་སྐུལ་ཞུས་པ་ནང་བཞིན Australia གཞུང་གི་དངོས་གནས་དྲང་གནས་ཀྱི་ལས་བྱེད་རྣམ་པ་ཚོ་ཡིན་ན་རེད་གཞུང་གཞུང་གི་ལས་བྱེད་ཚོ་དགོངས་པ་ཆེར་བཞེས་རྒྱལ་བ་རིན་པོ་ཆེ་གི་ཞལ་རས་ལ་གཟིགས་བྱས་ང་ཚོ་དེ་སླེབས་པ་ཙམ་མ་ཡིན་པར་ད་ཅིག་གི་ཤུགས་ཀུན་ནས་གང་ཅིའི་ཐོག་ལ་དཀའ་ངལ་གང་ཡང་མེད་པ་ཅིག

བོད་ལ་མྱངས་བཞིན་པ་དང་ག་ཚོད་ག་ཚོད་ཡོད་རེད་དེ་གའི་ཚང་མ་ང་རང་ནང་བཞིན་གོ་སྐབས་བཟང་པོ་དེ Australia གཞུང་གི་ཨ་ནི་རོགས་རམ་གནང་ཡ་ལ་ཨ་ནི་རེ་བ་ཆེན་པོ་ཡོད་ཅེས་བཤད། ཨོ་དེ་ད་སྤྱིར་བཏང་གི་ང་ཚོ་སྐྱབས་བཅོལ་བ་ད་འགྲོ་བ་མིའི་གི་སྐྱོབ་གསོ་དེ་ནི་ལོ་ཉི་ཤུ་འགོར་གི་བ་རེད་ཡིན་པས་ན་ད་དངོས་གནས་སྤོབས་པ་འདྲ་བོ་སླེབས་ཀྱི་ཡོད་རེད། ཨ་ནི་བོད་དོན་གི་ཐོག་ལ་སྤྱིར་བཏང་ཨོ་སི་ཀྲི་ལི་ཡ་གི་མི་མང་པོ་ཞིག་གི་ངོས་ནས་དངོས་གནས་དྲང་གནས་གདུང་སེམས་མཉམ་བསྐྱེད་དང་ཡག་པོ་ཤེས་མཁན་ཡོད་རེད། ཡིན་ན་ད་རྒྱ་ནག་དེ་གི་སྟོབས་ཤུགས་ཆེན་པོ་ཅིག་དཀའ་ངལ་ཅིག་འཕྲད་ཀྱི་ཡོད་རེད་ཡིན་ན་ད་ང་ཚོས་དེ་རིང་ག་ད་དམིགས་བསལ་གི་ཅིག་གནད་ཡོད་ཀྱི་མི་སྣ་གྲོས་ཚོགས་ཀྱི་མི་སྣ་དེ་འདྲ་གིས་བོད་དོན་ཐོག་ལ་དམིགས་བསལ་གི་ཨ་ནི་ཅིག་ཕྱག་ལས་མང་པོ་གནང་གི་ཡོད་ར་དེ་གི་ལྷག་པར་དུ་ཕེ་ལིབ་ར་ཏེ་ལྟ་བུ་ཟེར་ན་བོད་དོན་གི་ཐོག་ལ་དཔེ་མི་སྲིད་པ་ཡག་པོ་གནང་གི་ཡོད་རེད་དེ་ཚོའི་ཐོག་ལ་དངོས་གནས་འདི་གོ་སྐབས་འདི་བརྒྱུད་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན། ཨོ་ད་དེ་གང་ད་བོད་གཞུང་གི་གང་ད་གོ་སྒྲིག་འོག་ནས་གང་ད།

ཁ་སང་ངེད་ཅག་ཁེ་ན་ཌ་ལ་ཡང་འདི་འདྲ་ཞིག་གནང་བ་ཞིག་ཐོས་བྱུང་ཐོས་བྱུང་མཐོང་ཡ་བྱུང་ཐོས་བྱུང་ཨ་ད་ནང་བཞིན་འདི་ནང་བཞིན་ཨ་ནི་ད་རིང་ཨོ་སི་ཀྲི་ལི་ཡ་ལ་ད་ག་ནང་བཞིན་ག་ད་ཐུགས་རྗེ་ལེགས་འབུལ་དང་དེ་རེད་ད་དེ་འདྲ་མ་གཞི་ནས་དེ་འདྲ་མུ་མཐུད་ནས་དེ་འདྲ་ཐུགས་རྗེ་ལེགས་འབུལ་གྱི་ག་ད་མཛད་རིམ་མང་པོ་ཞིག་ཡོད་ས་རེད་ད་རིང་ད་འགོ་བཙུགས་ཡ་ད་རིང་འཁྲུངས་སྐར་དུས་ཆེན་ནས་འགོ་བཙུགས་ནས་ག་ད་ཨ་ནི་ཐུགས་རྗེ་ལེགས་འབུལ་ཞུ་ཡ་རེད་ད་ག་ནང་བཞིན་ཨ་ནི་ག་ད་ཁར་སོར་ད་མཛད་སྒོ་རིམ་པ་ཞིག་ནས་ཡོང་གི་ཡོད་ས་རེད་དེ་ཚོ་ག་ད་ཤིན་ཏུ་ནས་ག་ད་གལ་ཆེན་པོ་རེད་ལ་ཨ་ནི་ག་ད་ཡག་པོ་ཞིག་མཐོང་སོང།

མཐར་ཨོ་སི་ཀྲི་ལི་ཡའི་དོན་གཅོད་སྐུ་ཚབ་ལྷག་པ་མཚོ་སྒོ་ལགས་ཀྱིས་ལོ་ཉི་ཤུའི་རིང་བོད་རིགས་སྐྱབས་བཅོལ་བ་རྣམས་ཀྱི་འཚོ་བ་དང་དཔལ་འབྱོར་དེ་བཞིན་ཤེས་ཡོན་སོགས་ཡར་རྒྱས་ཆེན་པོ་ཕྱིན་པས་མ་འོངས་པར་ཨོ་སི་ཀྲི་ལི་ཡའི་ནང་ཡོད་པའི་བོད་ཕྲུག་མང་པོར་དེང་དུས་ཀྱི་ཤེས་ཡོན་དང་གནའ་རབས་ཀྱི་ཤེས་ཡོན་གཉིས་ཀ་སྦྱར་བའི་ཐོག་བོད་པའི་སྤྱི་ཚོགས་ལ་ཕན་ཐོགས་པའི་རེ་བ་ཡོད་ཞེས་ཁོང་གིས། ད་དེ་ལ་རིམ་པ་གཉིས་རེད། རིམ་པ་དང་པོ་དེ་ཨོ་སི་ཀྲུ་ལི་ཡའི་ནང་ལ་བོད་པ་དང་པོ་ཡོང་མཁན་དེ་ཚོས་ལོ་བཞི་བཅུ་ཙམ་གོང་ལ་སླེབས་བསྡད་ཡོད་རེད། བོད་དེ་བོད་པ་ཉུང་ཤས་རེད། ད་དེ་ནས་གཞིས་ཆགས་ལས་གཞི་དེ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱིས་ཨེ་ནི་ཨོ་སི་ཀྲུ་ལི་ཡའི་གཞུང་ལ་ཡང་སྐྱབས་འཇུག་ཞུས་ནས་ཨེ་ནི་གཞིས་ཆགས་ལས་གཞི་དེ་གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་ལོ་ནས་འགོ་བཙུགས་པ་རེད། དེ་ནས་ད་བརྩིས་པས་ད་ལོ་ཉི་ཤུ་ཙམ་འགྲོ་གི་རེད། ལོ་ཉི་ཤུའི་ནང་ལོགས་ལ་ཡང་བོད་པ་གཅིག་སྟོང་ཉིས་བརྒྱ་ཉི་ཤུ་རྩ་ལྔ་ཙམ་ད། ཐོས་གཞི་ལས་གཞི་དེའི་ནང་ལ་སླེབས་ཐུབ་ཡོད་རེད། སླེབས་ཐུབ་པ་དེ་གིས་ང་ཚོ་བོད་པ་སྤྱི་ཡི་དཔལ་འབྱོར་གནས་སྟངས་དང་སོ་སོ་སོའི་འཚོ་བའི་ཐོག་ལ་ཡར་རྒྱས་ཞེ་པོ་ཕྱིན་ཡོད་རེད། ཨ་ནི་འདིའི་སྒང་ལ་ལོ་གཞོན་པ་ཚོ་ལ་ཡུལ་མི་ཅི་འདྲ་སྤྱོད་ཚུལ་སློབ་སྦྱོང་གོ་སྐབས་ཞེ་པོ་ཅིག་རག་ཡོད་རེད། ད་ད་ལྟ་ཕན་ལ་ཡར་སློབ་སྦྱོང་གི་ག་རེ་ཟེར་དགོས་རེད་གྲུབ་འབྲས་དང་ལ་སོགས་ནང་ཡག་པོ་ཞེ་དྲག་རེད། སླད་ཕྱིན་ཆད་ད་ལོ་བཅུ་ཞིག་ནང་ལོགས་ལ་ཡང་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཨ་ནི་ཨེམ་ཆིའི་སློབ་སྦྱོང་དེང་དུས་ཀྱི་དེང་དུས་དང་མཐུན་པའི་འཛམ་བུ་གླིང་ག་བ་ཕྱིན་ནའི་ངོས་འཛིན་འཕེར་བའི་གི་ཨེམ་ཆི། ཁྲིམས་དཔོན། དང་ཚོང་ཚོང་གི་རིག་པ། ད་ལྟ་ལས་རིགས་སྣ་མང་ཐོག་ལ་ཡང་མཁས་དབང་འདི་འདྲ་མང་པོ་ཐོན་ཡག་ང་ཚོར་རེ་བ་ཡོད་རེད་ད་འདི་སོ་སོ་རྐང་པའི་སྒང་ལ་ཡག་པོ་ཚུགས་ནས་ཨེ་ནས་ཨོ་སི་ལི་སྤྱི་ཚོགས་ལ་ཞབས་ཕྱི་སྒྲུབ་དེའི་སྒང་ལ་ཨེ་ནས་ང་ཚོ་བོད་པའི་ཐོག་ལ་ཚུར Contribute ཚུར་ཞབས་ཕྱི་སྒྲུབ་ཡག་གི་ད་ང་ཚོས་ཕུགས་རྒྱང་དམིགས་ཡུལ་འདི་འདྲ་ཅིག་ཟིན་བྱས་ད་ང་ཚོ་ཚང་མས་དཀའ་ལས་རྒྱབ་དགོས་ཡོད་རེད་འདི་འདྲ་སོང་ཙང། བོད་པ་ལོ་གཞོན་པ་ཚོ་ལ་གོ་སྐབས་ཞེ་པོ་ཅིག་ཡོད་རེད་གོ་སྐབས་ཡོད་པ་ཞིག་སོང་གི་ད་ལྟ་ང་ཚོ་ཨོ་སི་ཀྲུ་ལི་ཡའི་བོད་པ་ཚོས་ཡག་པོ་གནང་གི་ཡོད་རེད་ཨེ་ནི་ད་རྒན་པ་ཚོ་གིས་ཨེ་ནི་བར་དུ་སོ་སོ་སོས་ད་ལྟ་བར་དུ་བོད་པའི་ཆོས་ཀྱི་ནང་ཆོས་ཀྱི་ཞག་རྩི་འདི་ཨེ་ནི་རྒན་གསོ་ཁང་དང་སྨན་ཁང་དང་དེ་ཚོའི་ནང་ལོགས་ལ་ནད་པ་དང་དེ་ཚོ་ལ་ཡ་ཞབས་ཕྱི་བྱེད་ཕྱོགས་ཞབས་ཕྱི་དེ་ད་དངུལ་རག་ཙམ་རག་ཡ་ཙམ་གྱིས་མ་ཡིན་པ་བྱས་སེམས་གདིང་ནས་ཡ་སྤོ་བོ་དང་རྨོ་བོ་ནད་པ་འདི་ཚོ་ལ་འདི་ངའི་ཕ་མ་ཅིག་ཡིན་སྲིད་གི་རེད་བསམ་བྱས་འདི་འདྲས་ཀྱི་བརྩེ་བ་བྱས་བྱས་ཞབས་ཕྱི་སྒྲུབ་དུས་ཙམ་པ་ཨོ་སི་ཀྲུ་ལི་ཡའི་ཡུལ་མི་ཚོ་དགའ་པོ་བྱེད་པ་རེད་བོད་པ་ཟེར་དུས་ཙམ་པ་ཡག་པོ་འདུག་ང་ཚོ་ད་དུང་ཁྱེད་རང་ཚོ་བོད་པ་ཡོད་ན་ཤོག་ཟེར་བྱས་བྱས་ཨོ་འདི་འདྲས་ལབ་ཡག་གི་དེ་ད་ང་ཚོ་བོད་པས་འཇོན་པ་རེད་ཨ་ད་འདི་ཞག་རྩི་འདི་ལོ་གཞོན་པ་ཚོ་ལ་དེང་དུས་སློབ་སྦྱོང་སྒང་ལ་སོ་སོའི་གནའ་སྔ་མོའི་གི་ཞག་རྩི་འདི་མཉམ་དུ་སྦྱར་ཐུབ་ན་ཨེ་ནི་ང་ཚོ་བོད་པ་ལ་ཡ་རྒྱལ་བ་རིན་པོ་ཆེས་གསུངས་པ་དུས་རབས་ཉི་ཤུ་རྩ་གཅིག་པའི་བོད་པ་འདི་ཆགས་ཐུབ་པའི་ང་ཚོར་རེ་བ་ཡོད།